མ་དེ་ལ་ཡང་གཙོ་སྐྱོང་མར་དང། ང་ཚོ་དྲི་བ་དྲིས་ལན་བྱེད་ཡ་དེ་ལ་སྐར་མ་སུམ་ཅུ་ཐ་མ་དེ་ལ་ཡང་སྐར་མ་ལྔ་གི་ཐོག་ལ་ཡང་མཇུག་སྡོམ་ཞུ་ཡ་ཡིན་ཐུགས་ཆེ།
སྐྱབས་གནས་སྤྱི་འཐུས་མཇལ་དེ་དང་ཚོགས་ཞུགས་པ་ཡོངས་ལ་ཡང་འཚམས་འདྲི་ཞུ་ཡ་བྱེད། ད་དེ་རིང་འདི་ཡི་ཚོགས་དུས་གཉིས་པའི་ཨ་ནེ་གསུང་བཤད་པ། དགེ་བའི་བཤེས་གཉེན་ཆེན་པོ་རྒན་བཀྲ་བྷེ་ལགས། ལོ་རྒྱུས་ཕྲན་བུ་ཅིག་ཤོད་ན། རྒྱལ་ཐབས་རྒྱ་ལགས་མཆོག།

སྔགས་ཀྱི་ས་ལམ་གཙོ་བོར་གྱུར་པའི་རྒྱུད་སྡེ་བཞི་ལ་སོགས་སློབ་གཉེར་མཐར་ཕྱིན་པར་གནང། དེ་རྗེས་སུ་ཉིས་སྟོང་བཅུ་ནས་རེད་པ། ཉིས་སྟོང་བཅུ་ནས་བཟུང་སྟེ། ཝ་ཎ་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་རྒྱ་གཞུང་སྡེ་ཚན་གྱི་ཨ་ནེ་བཀྲས་བསིལ་སློབ་དཔོན་གྱི་འགན་འཁུར། ཨ་ནེ་ཕྱག་ལས། ཨ་ནེ་དུས་བཟང་གནང་དང་གནང་བཞིན་པ་འོ་དེ་རེད་ཤག་དགེ་བཤེས་ལགས་ཀྱི་ལོ་རྒྱུས་འདི་འདྲ་ཅིག་རེད། ད་ད་ལྟ།

ད་དེ་ནི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་མཆོད་པར་བརྗོད་པར་བྱས་པ་གང་དེའི་ལེགས་བཤད་ཆོས་མངོན་རྒྱ་མཚོ་ཆེར་དབང་འབྱོར་མཁས་དགུའི་གདེངས་ཀ་མཐོན་པོ་ཅན་སྐྱེ་དགུའི་སྙིང་ལ་དམ་ཆོས་བདུད་རྩིའི་ཆར་སྦྱིན་མཁས་དབྱིག་གཉེན་ལ་ཡོངས་པར་འདུད། འོ་དེ་དག་ཀུན་མཁྱེན་གཉིས་པ་སློབ་དཔོན་དབྱིག་གཉེན་ལ་མཆོད་པར་བརྗོད་པར་བྱས། ད་དེ་ནི་ང་རང་གིས་ད་ལྟ་སྐབས་སུ་བབས་པ་ནི་བྱེ་བྲག་སྨྲ་བའི་རྟེན་འབྲེལ་གྱི

གཉིས་པ། སྐབས་བབས་ཀྱི་བརྗོད་བྱ་དངོས་བྱེ་བྲག་སྨྲ་བའི་རྟེན་འབྲེལ་གྱི་རྣམ་གཞག་དེ་ཉིད་ཅུང་ཟད་ཙམ་འཆད་པར་བྱ་བ་ལ། ད་དང་པོ་རྟེན་འབྲེལ་གྱི་མདོ་ཡི་ཁུངས། དེ་ནས་མཚན་གྱི་དོན་མཚན་ཅན་གྱི་གཞུང་དོན་སོགས་ད་དོན་འབྲི་བྱེད་སྡེ་ཚན་གསུམ་གྱི་སྒོ་ནས་མང་དུ་འབྲི་བྱེད་བརྗོད་བྱེད་ཡོད། ད་དང་པོ་ནི་ཤེས་བྱེད་མདོ་དེ་ག་རེ་ཟེར་ན་ད་སཱ་ལུ་ལྗང་པའི་མདོ། མདོ་དེའི་སྐབས་སུ་ག་རེ་གསུངས་ཟེར་ན་དགེ་སློང་དག་སུས་རྟེན་ཅིང་འབྲེལ་བར་འབྱུང་བ་མཐོང་བ་དེས་ཆོས་མཐོང་ངོ། སུས་ཆོས་མཐོང་བ་དེས་སངས་རྒྱས་མཐོང་ངོ་ཞེས། ཞེས་བྱ་བའི་རྟེན་ཅིང་འབྲེལ་བར་འབྱུང་བ་དེ་གང་ཞེ་ན། རྟེན་ཅིང་འབྲེལ་བར་འབྱུང་བ་ཞེས་བྱ་བ་ནི་འདི་ལྟ་སྟེ་འདི་ཡོད་པས་འདི་འབྱུང་འདི་སྐྱེས་པའི་ཕྱིར་འདི་སྐྱེ་སྟེ་འདི་ལྟ་སྟེ་མ་རིག་པའི་རྐྱེན་གྱིས་འདུ་བྱེད་ཅེས་པ་ནས་འདི་ལྟར་ན་སྡུག་བསྔལ་གྱི་ཕུང་པོ་ཆེན་པོ་འབའ་ཞིག་པ་འདི་འགག་པར་འགྱུར་རོ།

ལྟ་ཞེས་འདུས་བྱས་ཐམས་ཅད་ལ་རྟེན་འབྲེལ་གྱིས་ཁྱབ་པར་གསུངས། དེ་ཡིན་ན། འོ་ན་ཅིའི་ཕྱིར་མདོ་ལས་སེམས་ཅན་དུ་སྟོན་པ་ཁོ་ན་གསུངས་ཤེ་ན། འདི་ནི་སྔོན་དང་ཕྱི་མཐའ་བར་དག་ལ་རྨོངས་པ་རྣམ་པར་བཟློག་པའི་དོན་དུ་དགོས་པའི་དབང་གིས་ཏེ་འདི་དག་འདི་ལྟར་བདག་འདས་པའི་དུས་ན་བྱུང་ངམ་མ་བྱུང། མ་འོངས་པའི་དུས་ན་འབྱུང་བར་འགྱུར་རམ་མི་འགྱུར་རོ་ད་ལྟ་ཅི་ཞིག་ཡིན་ཡོད་པ་དང་འགྱུར་བ་ཅི་ཞིག་ཡིན་སྙམ་པའི་རྨོངས་པ་དག་བཟློག་པའི་དོན་དུ་གསུངས། ད་དེ་རེད་ཤག་ད། སྔོན་དང་ཕྱི་མཐའ་བར་དག་ལ་རྨོངས་པ་རྣམ་པར་བཟློག་ཆེད་དུ་ནི། སེམས་ཅན་དུ་སྟོན་པར་གསུངས་པ་རེད་མདོ་ཡི་སྐབས་སུ། ཨེ་ནས་བསྟན་བཅོས་ཀྱི་སྐབས་སུ་གསུངས་དེ་ཡོད་དེ། ཨེ་ནས་ཆོས་ཐམས་ཅད་རྒྱུ་དང་བཅས་པ་རེད། རྟེན་ཅིང་འབྲེལ་བར་འབྱུང་བའི་ཆོས་གང་ཞེ་ན། འདུས་བྱས་ཀྱི་ཆོས་ཐམས་ཅད་དོ་ཟེར་ནས་གསུངས་པ་ཡིན་ཙང་དེ་ལྟ་དེ་དོན་ལ་གནས་པའོ། དེ་འདྲ་བྱས་ད་ལྟ་དེ།

སྐད་ཅིག་མ་གཅིག་ལ་ཡན་ལག་བཅུ་གཉིས་པོ་ཐམས་ཅད་ཡོད་པའོ་དེ་འདྲ་ཅིག་ལ་ནི་སྐད་ཅིག་མའི་རྟེན་འབྲེལ་ཟེར་རོ། ད་དེ་ནི་ཤེས་པ་སྐད་ཅིག་མ་གཅིག་གི་སྐྱེ་འགག་གནས་གསུམ་གྱི་དུས་རྩ་བ་གཅིག་གི་དུས་ལ་ནི་ཡན་ལག་བཅུ་གཉིས་པོ་ཆ་ཚང་རྫོགས་ཡ་ཡོད་དུ་འགྱུར་ད་དེ་འདྲ་ཅིག་གིས་ནི་དུས་གཅིག་ལ་ནི་སྐད་ཅིག་མའི་རྟེན་འབྲེལ་དེ་འདྲ་ཅིག་གིས་ནི་བྱ་གི་འདུག་ཟེར། ད་དེ་ནི་སྐད་ཅིག་མ་དེ་ཡང་དུས་མཐའི་སྐད་ཅིག་མ་འདྲ་པོ་དེ་འདྲ་ལ་བསམ་བློ་གཏོང་བ་ཡིན་ན་ད་དེ།

བཅུ་གཉིས་དང་ལྡན་པའི་ཕུང་པོ་ལྔ་ཡི་གནས་སྐབས་ཚེ་གསུམ་བར་མ་ཆད་པར་འབྲེལ་བ་ཅན་དག་ཡིན་ནོ་དེ་ཉིད་རྒྱུན་ཆགས་པ་ཡང་ཡིན་ནོ་ཟེར་ད་གནས་སྐབས་ཀྱི་རྟེན་འབྲེལ་མར་བཤད་ཡ་དེ་གནས་སྐབས་ཀྱི་རྟེན་འབྲེལ་བཤད་དགོས་རེད་དེ་དེའི་སྐབས་སུ་དེ་ཡང་རྒྱུན་ཆགས་པའི་རྟེན་འབྲེལ་ཡང་རེད་རྒྱུ་མཚན་ག་རེ་ཟེར་ན་ཚེ་སྔ་ཕྱི་བར་མ་གསུམ་ལ་རྒྱུན་ཆགས་པར་འབྲེལ་ཏེ་འཇུག་གི་རྟེན་འབྲེལ་གྱི་ཆ་དེ་ཡོད་རེད་འོ་ད་དེ་འདྲ་གི་ཐོག་ནས་གནས་དེ་རྒྱུན་ཆགས་པའི་རྟེན་འབྲེལ་ད་དེ་འདྲ་ཅིག་རེད་ཤེས་རོགས།

སྐྱེ་བ་སྔ་མར་ཐོག་མའི་མ་རིག་པ་དང་གཉིས་པ་འདུ་བྱེད་ཀྱི་རྟེན་འབྲེལ་གཉིས་དང། སྐྱེ་བ་ཕྱི་མར་བཅུ་གཅིག་པ་སྐྱེ་བ་དང་བཅུ་གཉིས་པ་རྒ་ཤིའི་རྒ་ཤི་རྟེན་འབྲེལ་གཉིས་ཏེ་ཚེ་གསུམ་ལ་བར་མ་ཆད་དུ་འཇོག་པར་མཛད་ཅིང། དེ་ཡང་ཚེ་འདི་ཚེ་འདི་དབུས་སུ་བྱས་པས་སྔ་མ་དང་ཕྱི་མར་འཇོག་པར་སྣང་སྣང་སྟེ། དེ་ཡང་མཛོད་ཀྱི་འགྲེལ་བཤད་མཚན་ཉིད་རྗེས་འབྲང་ལས། དེར་མ་རིག་པ་དང་འདུ་བྱེད་འབྲས་བུ་ཕྱུང་ཟིན་པ་རྣམས་ཁོ་ན་ཡན་ལག་ཏུ་ཉིད་དུ་རྣམ་པར་བཞག་སྟེ་འབྲས་བུ་མ་མ་ཕྱུང་བ་རྣམས་ལ་ནི་སྲེད་པ་དང་ལེན་པ་དང་སྲིད་པ་ཞེས་བྱའོ། འོ་ད་དེ་ནི། ཚེ་སྔ་ཕྱི་བར་གསུམ་གྱི་ཆ་ནས་ནི་སྐྱེ་བ་སྔ་མ་བྱས་ཚེ་འདི་བྱས་ནི་སྐྱེ་བ་ཕྱི་མ་བྱས་ད་དེའི་ནང་ནས་སྐྱེ་བ་ཚེ་འདི་དཀྱིལ་མ་ལ་བཞག་ནས་ནི་མ་རིག་པ་དང་འདུ་བྱེད་གཉིས་པོ་དེ་འབྲས་བུ་ཕྱུང་ཟིན་པའི་ཆ་ནས་ནི་སྔ་མ་སྔ་མ་དང་དེའི་འབྲས་བུ་དེ་འཕེན་པར་བྱེད་པའི་ཆ་ནས་ནི་ཁོ་ནི་ག་རེ་ཟེར་དགོས་རེད་འབྲས་བུ་ཕྱུང་ཟིན་པ་ལ་ཡར་བཞག་རེད་པ་ནི་ད་སྲེད་པ་དང་ལེན་པ་སོགས་ཏེ་ད་ལྟ་འབྲས་བུ་ཕྱུང་མ་ཟིན་པ་སྐྱེ་བ་ཕྱི་མའི་གི་འབྲས་བུ

འོ་ད་དེ་ནི་ད་མ་གནས་སྐབས་ཀྱི་རྟེན་འབྲེལ་མ་རེད། གནས་སྐབས་ཀྱི་རྟེན་འབྲེལ་ཡན་ལག་བཅུ་གཉིས་པོ་དེའི་སྐུ་རྩ་བ་གི་མ་རིག་ཉོན་མོངས་སྔོན་གནས་སྐབས་ད་དེ་ནི་མ་འཕངས་ཀྱི་ནས་རྩ་བ་ནང་དུ་ཡོད་དེ་འགྱོད་ད་རང་ཆ་དེ་ཡིན་ཙང་མ་རེད་རེད་ནས་ཤོད་མི་དགོས་པ་བྱས་གོ་དོན་ད་དེ་ག་རེ་ཟེར་ན་མ་རིག་པ་གཙོས་བྱས་པའི་གནས་སྐབས་ཀྱི་ཕུང་པོ་ལྔ་ལ་མ་རིག་པའི་རྟེན་འབྲེལ་ནི་རྒ་ཤི་གཙོས་བྱས་པའི་གནས་སྐབས་ཀྱི།

ཕྱི་མ་ལ་སྲེད་ལེན་སྲིད་པ་གསུམ་བཞག་ཡོད་དེ་སྐྱེ་བ་ཕྱི་མ་འགྲུབ་པར་བྱེད་པ་ལ་སྲེད་པ་གཙོས་བྱས་པ་མ་རིག་པ་གཅིག་པུས་གི་སྲིད་པ་འཁོར་བ་ལ་འཛིན་མི་ནུས་པའོ་དེ་འདྲ་གི་དབང་གིས་ནི་མ་རིག་པ་སྲེད་པ་གཙོ་བོར་བསྟན་པ་ཡིན། དེ་འདྲ་ཅིག་བྱ་གི་འདུག་བ་སྟེ།

ད་དེ་ཡི་ནི་རེ་རེ་ནས་ཤོད་མི་དགོས་བྱས་པ། ད་ཡི་ནི་མ་རིག་པ་ཟེར་ཡོད་དུ་ཅི་དང། ད་བྱེ་བྲག་སྨྲ་བའི་གི་ལུགས་ལ་ཡི་ནི་མ་རིག་པའི་རྟེན་འབྲེལ་དང་ད་ད་མ་རིག་པ་གཉིས་ལ་ཁྱད་པར་བཞག་དགོས་ཡོད་པ་འདྲ་པོ་ཅིག་རེད་པ་ད་ང་རང་དེ་འདྲ་ཅིག་ཚོར་ཟེར་བ། དེ་འདྲ་ཡིན་དུས། ཁོ་གཙོ་བོའི་ཕྱིར་ན་ཡན་ལག་བསྒྲགས་ཟེར་བ། དེ་དུས་ད་གཙོ་བོ་གཅིག་ད་འཕགས་པ་ཅིག་བཞག་དགོས་ར་བ། དེ་ད་ཕུང་པོ་ལྔ་ཀ་ཆ་ཚང་དེ་ནི་མ་རིག་པ་མར་བ་དང་མ་རིག་པ་ཆགས་མེད་ཡིན་ཙང་ད་དེའི་སྐབས་སུ་མ་རིག་པ་གཙོས་ཆེ་བ་རེད་ལས་ཡིན་དུས་དེ་གའི་བཟོ་ལ་འཕགས་པ་ཅིག་ཡོད་དགོས་ར་བ། དེ་དུས་ད་དེ་ནི་མ་རིག་པ་གཙོས་ཆེ་བའི་གནས་སྐབས་སུ་ཡིན་དུས་ད་དེ་གའི་གང་གཙོས་ཆེ་རྒྱུ་གི་མ་རིག་པ་དེ་ངོས་བཟུང་ཡིན་དུས་ད་ད་ད་དེ།

ད་རྩ་བ་གཉིས་རྣམ་མི་འཚེ་དང་ཞེས་པའི་སྐབས་སུ་ནི། འདོད་ཆགས་མེད་པ་དང་ཞེ་སྡང་མེད་པ་གཉིས་བགྲངས་པ་རེད་དེ་གཏི་མུག་མེད་པ་དེ་བགྲངས་ཡོད་མ་རེད། གཏི་མུག་མེད་པ་དེ་མ་བགྲངས་པ་དེ་རྒྱུ་མཚན་ག་རེ། གཏི་མུག་མེད་པ་དེ་ཤེས་རབ་ཀྱི་ཆར་གཏོགས་པ་རེད། དེ་ག་རེ་ཟེར་ན་ཡིད་ལ། སེམས་ཀྱི་ས་མང་གི་སྐབས་སུ་འདུན་དང་རེག་དང་བློ་གྲོས་དྲན་ཞེས་པའི་སྐབས་སུ་བློ་གྲོས་བློ་གྲོས་ཟེར་ཡ་དེ་ཤེས་རབ་རེད་ཟེར་བ། དེ་འདི་ཤེས་རབ་ཀྱི་རྫས་བགྲངས་ཚར་བ་ཡིན་ཙང། ཡང་བསྐྱར་གཏི་མུག་མེད་པ་ཟེར་ཡ་དེ་བགྲངས་མ་རེད།

འཚམས་འདྲི་བཀྲ་ཤིས་ཞུ་ཡི་ཡོད། ནི་ད་ལས་རྒན་ལགས་ཀྱི་བརྗོད་གཞི་དེ་བྱེ་བྲག་སྨྲ་བའི་ཐུན་མོང་མ་ཡིན་པའི་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་འཇོག་ཚུལ་ལ་དཔྱད་པ་ཟེར་ནས་དེ་བརྗོད་གཞི་འདི་རེད། འདི་ཡི་མ་ཅིག་ཀློག་པའི་སྐབས་སུ་ལ་ནི་ང་རང་ལ།

ལྔ་པ་ནང་ལ། རྩ་བའི་ད་ད་གིན་གསུང་བཤད་གནང་ཡོང་སྐབས་སུ་ལ་རྒན་ལགས་ཀྱིས་འདི་གོང་དུ་སུ་ཀློག་གནང་མ་སོང་ག་ཡིན་ཟེར་ན། ད་ཡོངས་གྲགས་འགྲོ་བྱས་ནི་དུས་ཚོད་དེ་མ་དངོས་གཞིའི་བརྗོད་གཞི་སྒང་ལ་ཕེབས་སོང་ཨ། ད་ཡིན་ནའི་ང་རང་ལ་འདི་ནང་དོགས་འདྲི་ཞུ་ཆོག་པ་ཞུ་ཞུས། འདི་ནང་ལ་ད། ཐོག་མར་རྟག་ཆད་གཉིས་དང་བྲལ་བའི་གཞི་ཡི་གནས་ལུགས་དེ་ཉིད་ཐོས་བསམ་གྱིས་གཏན་ལ་ལེགས་པར་ཕབ། གཏན་ལ་ཕབ་པའི་དོན་དེ་ཉིད་སྒྲོ་སྐུར་དང་བྲལ་བའི་སྒོམ་བྱུང་གི་རྣལ་འབྱོར་གྱིས་ཉམས་སུ་བླངས་པ་ལས། མཐར་ཐེག་པ་རང་རང་གི་འབྲས་བུའམ་བྱང་ཆུབ་ཐོབ་པར་འདོད་པ་ནི་མཚུངས་ལ། འོན་ཀྱང། རྟག་ཆད་ཀྱི་མཐའ། སྤོང་ཚུལ་ནི་མི་འདྲ་སྟེ། བྱེ་བྲག་ཏུ་སྨྲ་བ་རྣམས་ཀྱིས་འབྲས་བུ་སྐྱེས་པའི་ཚེ་རྒྱུ་འགགས་པར་འདོད་པས་རྟག་མཐའ་སྤོང་ལ། རྒྱུ་འགགས་པའི་མཇུག་ཐོག་ཏུ་འབྲས་བུ་འབྱུང་བར་ཁས་ལེན་པས་ཆད་མཐའ་སྤོང། འདི་གསུངས་གནང། མདོ་སྡེ་པས་འདུས་བྱས་རྣམས་སྐད་ཅིག་སྐད་ཅིག་གིས།

རྒྱུ་འབྲས་ཀྱི་སྟེང་དུ་བཞག་པ་ཅིག་ཚོར་བ་ལས་ཟེར་བར་འགལ་ལ་ཕྱི་ཡི་ས་བོན་དང་མྱུ་གུ་ལྟ་བུའི་སྟེང་དུ་རྒྱུ་འབྲས་ཀྱི་རྟག་ཆད་སྤོང་ཚུལ་ཡིན་པ་དང། དབུ་སེམས་གཉིས་ཀྱི་རྟག་ཆད་སྤོང་ཚུལ་ལ་བདེན་གཉིས་ཀྱི་སྟེང་དུ་བཞག་པ་ཅིག་དེ་འདྲའི་ཡིན་པ་ཅིག་ཚོར་སོང། དེ་འདྲ་ཡིན་པ་ཡིན་ན་བྱེ་མདོ་གཉིས་ལ་བདེན་གཉིས་ཀྱི་སྟེང་དུ་རྟག་ཆད་སྤོང་ཚུལ་བཞག་རྒྱུ་ཡོད་མ་རེད་པས་སུ་ཡོད་མེད་ན་ཟེར་ཞུ་ཡ་ཡིན། གལ་སྲིད་མེད་པ་ཡིན་ན་གཞུང་འགའ་ཞིག་ཏུ་བྱེ་བྲག་ཏུ་སྨྲ་བའི་ཤེས་བྱ་གཞི་ལྔས་བསྡུས་པའི་དོན་དམ་བདེན་པ་བདེན་པར་གྲུབ་པས། རྟག་ཆད་ལས་གྲོལ་བ་དང། ཆད་མཐའ་ལས་གྲོལ་བ་དང་ཕུང་པོ་ལ་བརྟེན་ནས་གང་ཟག་དང། ཤེས་པ་སྐད་ཅིག་སྔ་ཕྱི་ལ་བརྟེན་ནས་རྒྱུན་དང་རྡུལ་ཕྲན་ཚོགས་པ་ལ་བརྟེན་ནས་ཕུང་པོ། འདི་ཚོ་བདེན་པར་མ་གྲུབ་པས་རྟག་མཐའ་ལས་གྲོལ་བ། ཡོད་པ་འདིའི་སྐོར་ལ་རྒན་ལགས་གསལ་བཤད་གནང་རོགས་གནང་ཞུ། དྲི་བ་ཐོག་མ་འདི་བྱས།

དེ་དག་གིས། གང་ནས་ཚེ་གང་བཞུད་མོ་བ་བྱེད། དེ་དག་གིས་དགོངས་པ་གསན། སྟོན་པའི་གི་བཀའ་དེ་ཚོ་དགོངས་པ་དེ་ཚོ་འགྲེལ་བ་ལ་ཐེག་པ་ཆེ་ཆུང་གི་སྡེ་པ་དག་འགྲེལ་བྱེད་མི་འདྲ་བ། མི་འདྲ་བའི་དབང་གིས་འགྲེལ་ཚུལ་མི་འདྲ་བ་དུ་མ་ཞིག་བྱུང་བ་ལ་བརྟེན་ནས་རང་སྡེ་གྲུབ་མཐའ་སྨྲ་བ་བཞི་དང་དེ་དག་སོ་སོའི་གཞི་ལམ་འབྲས་གསུམ་གྱི་རྣམ་གཞག་མི་འདྲ་བ་འདི་བྱུང་བ་ཡིན། དེ་ཡང་འཁོར་ལོ་དང་པོའི་སྒྲས་ཟིན་གྱི་དོན་སྒྲ་ཇི་བཞིན་པ་ཁས་བླངས་པ་འདི། ཇེ་མཐོ་ཡིན་ཟེར་འདི་གསུངས་གནང་རོགས་ཨ། ངས་རྒན་ལགས་ལ་དྲི་བ་ག་རེ་ཞུ་ཡོད་ཟེར་ན། རྒན་ལགས་ཀྱིས་ཤོག་གྲངས་བརྒྱ་དང་སུམ་ཅུ་གི་ཡིག་ཕྲེང་དང་པོ་དེ་ལ་ནི་རྩ་བའི་བརྗོད་བྱ་དངོས་གཞིའི་སྒང་ལ་ཕེབས་དུས་སྐབས་སུ་ལ་གཉིས་པ་སྐབས་སུ་བབས་པའི་བརྗོད་གཞི་བྱེ་བྲག་སྨྲ་བའི་རྟེན་འབྲེལ་གྱི་རྣམ་གཞག་དེ་ཉིད་ཅུང་ཟད་ནི་འཆད་པར་བྱ་བ་ལ་གསུམ་རྟེན་འབྲེལ་གྱི་མདོ་ཡི་ཁུངས་མཚན་གྱི་དོན་མཚན་ཅན་གྱི་གཞུང་དོན། དང་པོ་ལ་ཤེས་བྱེད་མདོ་དགོད་པ་དང་མདོ་ཡི་དོན་བཤད་པ་གཉིས་ལས་དང་པོ་ནི་སཱ་ལུ་ལྗང་པའི་མདོ་ལས་ཟེར་རྒན་ལགས་ཀྱིས་ལུང་སཱ་ལུ་ལྗང་པའི་མདོ་ནང་ཁུངས་དྲངས་གནང་བཞག་པ། ང་རང་ད་དོགས་པ་ག་རེ་ཡིན་ཞེས་བས་ན། སཱ་ལུ་ལྗང་པའི་མདོ་དེ་ནི་ཐེག་པ་ཆེན་པོའི་མདོ་ཡིན་པ་དང་ནི།

རྒྱ་གར་ལ་སླེབས་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ལ་དགེ་བཤེས་ཐོན་ད་ལྟ་ཝཱ་ར་ཎཱ་སི་ལ་བསྡད་བཞིན་པ་ཡིན། ཐོག་མར་ཚང་མ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས། ད་ལྟ་ངས་འདི་ནས་དྲི་བ་ཆུང་ཆུང་གཉིས་ཡོད་ལགས། རྒན་གྱིས་རྟེན་འབྲེལ་གྱི་སྐོར་ནས་གསུངས་སོང་བ་ལྟར་རྟེན་འབྲེལ་དེ་ལུགས་འབྱུང་དང་ལུགས་ལྡོག་འགྲོ་ཚོད་དུ་ད་ལྟ་ཐོག་མའི་མ་རིག་པ་ནས་མར་གསུང་དགོས་རོགས། ཨ་ནི་མ་རིག་པ་ལ་ཐོག་མ་ཡོད་རེད་པས་ཡོད་མ་རེད། གལ་སྲིད་ཐོག་མ་ཡོད་པ་ཡིན་ན།

ཀྱི་དབང་དུ་བྱས་པའི་ཡན་ལག་བཅུ་གཉིས་ཅིག་བཞག་པ་ཡོད་རེད་པ། དེའི་ནང་གི་ད་ཐོག་མའི་མ་རིག་པ་དེ་ཟེར་ལབ་ཡག་རེད་མ་གཏོགས་སྤྱིར་བཏང་མ་རིག་པ་ཐོག་མ་ཐོག་མ་ཅིག་བཞག་ནས་ད་དེ་ལ་ཐོག་མའི་མ་རིག་པ་ཟེར་ནས་དེ་འདྲའི་དོན་དག་མ་རེད། རེད་པ་དཔེར་ན་ཁྱོད་རང་འདྲ་བོ་སྐྱེ་བ་ལེན་ད་ལྟ་སྐྱེ་བ་ལེན་འདུག་པ་དེ་སྔོན་མ་སྐྱེ་བ་དེ་འཕེན་བྱེད་ཀྱི་ལས་ཅིག་ཡོད་རེད་པ།

ཚེ་གསུམ་ལ་རྫོགས་པར་གསུངས་འདི་ཡི་ད་ལྟ་སྲེད་ལེན་གཉིས་འདུག་པ། ད་མི་སྐྱེ་བ་འཕེན་བྱེད་ཀྱི་ལས་འདྲ་བོ་གཅིག་གིས་ནུས་པ་ག་རེ་བཞག་པ་ཡིན་ན་དེ་འདྲས་ཀྱི་ནུས་པ་དེ་སྲེད་པའི་སྐབས་དུས་ནུས་པ་དེ་ཚེ་ཐུད། ནུས་པ་ཚུལ་སྨིན་པར་བྱེད། ཨ་ནི་ལེན་པའི་སྐབས་དུས་མཐུ་མཐུ་ཅན་དུ་གྱུར་ཟེར་གྱི་འདུག་པ། དེ་གཉིས་བར་དུ་ལ་ཚེ་འཕོས་ཡ་མེད་རྒྱུ་མཚན་ག་རེད་ཅིག་བྱེད་རོགས་གྱིས། དེ་ནས། སྲེད་པ་དང་ལེན་པ་ཆ་ཚང་གྲུབ་རྗེས་ཚེ་འཕོས་ནས། སྐྱེ་བ་ཕྱི་མ་དཔེར་ན་ངན་སོང་བར་སྲིད་འདྲ་བོ་སྐྱེས་པ་ཡིན་ན་དེ་ནས་ལྡོག་བྱས་ནས་ཡང་བཅོས་ཚུལ་ཡང་ཡོད་རེད་ཡོད་མ་རེད། ད་མངོན་པ་གོང་མ་རེ་ཡོང་བ་གསུངས་ཀྱི་རེད་པ་མངོན་པ་འོག་མ་གཏད་འཛིན་འདྲ་མི་རེ་ཡོད་ར་ད་ག་རེ་ཡིན་ནམ་མ་ཡིན་ན་དེ་ལྡོག་སོང་ཡ་དེ་དེ་ལྡོག་པ་ཡིན་ན་སྔར་ཨ་ནི་ངན་སོང་དུ་སྐྱེ་བ་འཕེན་བྱེད་ཀྱི་ལས་དེ་ཨ་ནི་ཆུད་མི་ཟོས་པ་ཆགས་འགྲོ་མ་རེད་ཆུད་ཟོས་པ།

སྲེད་ལེན་གྱི་རྟེན་འབྲེལ་ཟེར་ཡ་དེ་ང་ཚོའི་གྲུབ་མཐའ་གོང་མ་ནང་བཞིན་བྱས་ནས་དང་པོ་མ་རིག་པས་ལས་འཕངས་དེ་ནས་ཕྱིས་སུ་ཨ་ནི་སྲེད་པ་སྲེད་ལེན་གྱིས་ཨ་ནི་དེ་གསོས་བཏབ་ནས། སྲེད་ལེན་གྱིས་གསོས་བཏབ་ནས་ཨ་ནི་མ་སྐྱེ་བ་ལེན་དགོས་ཡ་ད་དེ་འདྲའི་གི་ལུགས་དེ་གྲུབ་མཐའ་གོང་མའི་ལུགས་ཕལ་ཆེར་དེ་འདྲ་ཅིག་བྱ་དེ་ཟེར་རེད་ད་ལྟ་སྐབས་སུ་བབ་པ་དེ་ད་གིན་ཞུས་པ་ནང་བཞིན་བྱས་ནས། ཚེ་འདི་གའི་སྐྱེ་བ་ཕྱི་མ་ཡོང་རྒྱུ་དེ་དེ་འདྲའི་སྐྱེ་བ་དེ་འགྲུབ་པར་བྱེད་པའི་ཆ་ནས། ཨ་ནི་སྲེད་པའི་རྟེན་འབྲེལ་དང་ལེན་པའི་རྟེན་འབྲེལ་ཟེར་ཡ་དེ་སྐྱེ་བ་སྔ་མ་ནས་དེ་འཕངས་པའི་ཆ་ནས་སྔ་མའི་གི་དེ་ལ་མ་རིག་པའི་རྟེན་འབྲེལ་ཟེར་དེ་འདྲ་ཅིག་བྱས་པ་མ་གཏོགས་ཨ་ནི་སྤྱིར་བཏང་གི་ཁོ་རང་གཉིས་གནད་འགག་གཅིག་པ་འགྲོ་བའི་ཆ་དེ་ཡིན། དེ་འདྲ་ད་སྐྱེ་བ་དེ་མ་རིག་པས་ཀུན་ནས་མ་བསླངས་པའི་གནས་སྐབས་ནི་ཨ་ནི་ཤི་འཕོས་ནས་སྐྱེ་འགྲོ་ཡང་ཡོད་མ་རེད་བ་ལས་བསགས་དགོས་ར་རེད་བ། དེ་འདྲའི་ལས་བསགས་པའི་གནས་སྐབས་ད་ག་རང་ལ་སྲེད་ལེན་གྱི་རྟེན་འབྲེལ་ཡང་ཁོ་ཡེ་དུ་ཙམ་གྱི་ར་བ་རེད་མ་རེད། ཨ་ནི་ག་རེ་ཟེར་ན་བར་མའི་རྗེས་སུ་དཔག་པ་ལས་ཟེར་ལབ་ར་བ།

དེ་ཉིད་བར་ལ། སྐྱེས་ནི་མ་འགགས་པའི་རྒྱུ་མཚན་གཅིག་དང་རེ་བ། གཉིས་ནི་ཟེ་སྒྲ་མ་བི་ཀོ་རོང། གཞུང་བཤད་ཡོང་དུས་མ་རིག་པ་ཞེས་དེ་ནས། ཐེ་ཚོམ་དེ་ནས་ལོག་ལྟ་དེ་ནས་འཇིག་ལྟ་སྐྱེ་རིམ་བཤད་ཡོད་རེ་བ། དེ་ཡང་གཙོ་བོ་རང་ག་རེ་ཟེར་ན་རྩ་བ་དང་གྱེས་ཡིན་ན་ཡང་གཏད་ཚེ་ག་འདྲ་རྣམ་པ་འདི་མཐོང་བ་དེ་ག་འདྲ་ཡིན་ན་གསལ་བཤད་གནང་རོགས་གནང།

ཨ་ནི་དེའི་ལྡོག་ཕྱོགས་ཀྱི་གཏི་མུག་དེ་ཤེས་རབ་ཉོན་མོངས་ཅན་གྱི་ཆགས་འགྲོ་གི་འདུག་དེ་ཤེས་རབ་ཉོན་མོངས་ཅན་དེ་འདྲ་ཅིག་ཡིན་ནའི་འཇིག་ལྟ་མ་རེད་མ་རེད་སྐབས་འདི་མ་རིག་པ་ལ་བཞག་པ་ཡིན་ན་ཨ་ནི་སྐབས་འདི་འཇིག་ལྟ་མ་རིག་པ་མ་ཡིན་པའི་རྒྱུ་མཚན་དེ་ཨ་ནི་ཤེས་རབ་རེ་བ་ལྟ་བ་རེ་བ་ཟེར་ནའི་ཨ་ནི་ཕར་བཀག་ཡ་དེ་རྒྱུ་མཚན་མེད་རྒྱུ་ཆགས་ཀྱི་འདུག་འོ་དེ་ཞུ་ཡིན་མ་གཏོགས་སྤྱིར་བཏང་འཇིག་ལྟ་དེ་ཨ་ནི་མ་རིག་པ་མི་འཇོག་པའི་རྒྱུ་མཚན་མི་འདུག་ཟེར་ནའི་མ་རེད་དེ་ཞུ་ཞུས་མ་ཐག

གྲོ་ཐོག་གོང་མ་ལ་བྱས་ན་འཆི་བའི་སྲིད་པ་ཉོན་མོངས་ཅན་ཡིན་ཏེ་རྟེན་འབྲེལ་འདོན་དྲིས་འབྲང་དགུག་བསྡུ་བ་འདི་དྲིས་འབྲང་འདོན་དྲིས་འབྲང་ལེགས་བསྡུ་བ། གྲུབ་མཐའ་གོང་མའི་ལུགས་ལ་འཆི་བའི་སྲིད་པ་ལ་ཉོན་མོངས་ཅན་རེད་དགེ་སོགས་གསུམ་ཡོད་མ་རེད། མཛོད་ཀྱི་ལུགས་ལ་འཆི་བའི་སྲིད་པ་དག་ལ་དགེ་སོགས་གསུམ་ག་ཡོད་རེད། འཆི་བའི་སྲིད་པ་དག་ལ

མཐོང་སྤང་ལ་དམིགས་པ་མཐོང་སྤང་དང་སྒོམ་སྤང་ལ་དམིགས་པ་སྒོམ་སྤང་ཟེར། ཡང་ན་ག་རེ་ཀུན་བརྟགས་རྣམས་མཐོང་སྤང་དང་ལྷན་སྐྱེས་རྣམས་སྒོམ་སྤང་ཟེར་དེ་ཚོ་བཤད་པ་རེད་བ། ད་གལ་སྲིད་ཀུན་བརྟགས་ཡིན་དགོས་པ་ཅིག་རེད་བ། ད་ཀུན་བརྟགས་ཡིན་ན་ངན་སོང་རྒྱུད་ལ་ག་འདྲས་སྲིད། ད་ལས་བསགས་ཀྱི་ཐོག་མ་རིག་པ་ངོར་ཅི་འདྲས་བསགས་ཀྱི་དེ་ག་འདྲས་ཡིན་ནམ་ཟེར་ཨོ་དེ་ཞུས། ད་ལྟ་དེ་ནི་ཐོག་མའི་མ་རིག་པ་ཞེས་དེ་ངས་འཇིག་ལྟ་དང་མཚུངས་ལྡན་གྱི་མ་རིག་པ་ཞེས་ཞུས་མེད་ད་རུང་ག་རེ་ཟེར་ན་གཏི་མུག་མེད་པ་ཞེས་དེ།

ཤོག་ཤེར་སྔོན་འགྲོ་སྤྱི་བཤད་སྐབས་སུ་སྟོན་པ་བཀའ་དྲིན་ཅན་གྱིས་ཆོས་ཚུལ་ཇི་སྙེད་ཡོད་གསུངས་པ་ཐམས་ཅད་དེ་སྐད་དེ། ཨ་ནི་བརྗོད་བྱའི་ཆ་ནས་དོན་དེ་གསུམ་དུ་བསྡུ་བྱེད་དང་རྗོད་བྱེད་ཀྱི་ཆ་ནས་ཨ་ནི་གསུང་རབ་ཡན་ལག་བཅུ་གཉིས། དུས་ཀྱི་རིམ་པའི་སྒོ་ནས་འཁོར་ལོ་རིན་པོ་ཆེ་རྣམ་པ་གསུམ་ངོ་དེ་འདྲའི་བསྡུ་ཚུལ། ཨ་རྣམ་གཞག་བྱས། ཨ་དེ་ག་ནང་བཞིན་པའི་འཁོར་ལོ་གསུམ་གྱིས་བྲེལ་ཟིན། ཨ་ནི་བའི་སྒྲ་ཇི་བཞིན་དུ་ཁས་ལེན་པ་དང། འོ་དེ་འདྲ་གི་ཆ་ནས་ཨ་ནེ་བྱེ་མདོའི་བྱེ་མདོ་དང་ད་ག་ནང་བཞིན་པའི་དབུ་མ་པ་སེམས་ཙམ་པའི་གྲུབ་མཐའི་གཞི་ལམ་འབྲས་གསུམ་གྱི་རྣམ་བཞག་ཨ་ནེ་འཇོག་སྟངས་འཇོག་ལུགས་འོ་དེ་འདྲ་གི་ད་གང་ལྟར་ཞིབ་ཅིང་ཕྲ་བར་གསུངས་པའི་རྗེས་དང་ད་ག་ནང་བཞིན་པའི་དེ་ལ་བརྟེན་ནས་གྲུབ་མཐའ་སོ་སོའི་ལུགས་ཀྱི་ཨ་ནེ་བརྟག་དཔྱད་ཀྱི་མཐའ་དཔང་མཛོད་པའི་རྣམ་བཞག་ཞིབ་ཅིང་ཕྲ་བར་གསུངས་བཞག་སྐབས་བབས་ཀྱི་གཞུང་དངོས་བཤད་པའི་སྐབས་སུ་སཱ་ལུ་ལྗང་པའི་མདོ་ཁུངས་དྲངས་བྱས་ནས་ཨ་ནི་ག་རེ་ཟེར་ན། ཀུན་ནས་ཉོན་མོངས་ཕྱོགས་ཀྱི་རྟེན་འབྲེལ་དང་རྣམ་བྱང་གི་རྟེན་འབྲེལ། ཨ་ནི་ལུགས་འབྱུང་དངོས་སུ་བསྟན་ནས་ལུགས་ལྡོག་ཤུགས་ལ་བསྟན་ཚུལ་གྱི་རྟེན་འབྲེལ་ལུགས་འབྱུང་ལུགས་ལྡོག་གི་རྣམ་བཞག། ད་ཚུལ་འདི་ལས་ཨ་ནི་ག་རེ་ཟེར་ན། ཨ་ནི་མདོ་ལས་མར་བསྟན་པའི་སྐབས་སུ་ལ་ཡ་ཨ་ནི་གཅིག་གི་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་ཆ་གསུམ་དུ་བསྟན་པ་དེ་སྔོན་དང་ཕྱིས་དང་བར་དང་གསུམ་དུ་རྨོངས་པ་རྣམ་པ་གསུམ་བཟློག་པའི་ཆེད་དུ། ཨ་ནི་ཕ་གི་ཅིག་གི་ད་གང་ལྟར། རྟེན་འབྲེལ་ཡན་ལག་བཅུ་གཉིས་དེ་ཆ་གསུམ་དུ་བསྡུས་ཅེས་གསུངས་དུས་གསུང་སྟངས་གསུང་ལུགས། མདོ་དོན་བཤད་པ། མདོའི་དོན་དེ་མར་བཤད་པའི་ཁ་ཐུག་ལ་ཡང་འདི་ཡོད་པས་འདི་འབྱུང། འདི་སྐྱེས་པའི་ཕྱིར་འདི་སྐྱེ་བ། གང་འདི་མ་རིག་པའི་རྐྱེན་གྱིས་འདུ་བྱེད་གསུངས་པ་དེ་གས། ཨ་ནི་རྣམ་བཅད་ཡོངས་གཅོད་གོ་བ། ད་གང་ལྟར་འདི་ཡོད་པས་འདི་འབྱུང་ཞེས་པས། འཇིག་རྟེན་གྱི་གནས་ལུས་ལོངས་སྤྱོད་ཐམས་ཅད་ཇི་སྟེ་བྱེད་པ་པོས་ཨ་ནི་བྱས་པ་དེ་ཕར་རྣམ་བཅད་ལ་ཕར་བཀག་ནས། ཡོངས་གཅོད་ལ་ཡང་རང་རང་གི་རྒྱུ་རྐྱེན་ལ་བརྟེན་ནས་གྲུབ་སྟངས་གྲུབ་ལུགས། ད་ག་ནང་བཞིན་པས་འདི་སྐྱེས་པའི་ཕྱིར་འདི་སྐྱེ་བ་ཞེས་པའི་ཁ་ཐུག་ལ་ཡང། རྒྱུ་རྐྱེན་ལས་སྐྱེས་པ་ཡིན་ན་ཡང་ཨ་ནི་རྒྱུ་རྟག་པ་ལས་སྐྱེ་བ་དེ་ཕར་བཀག་ནས། དཔེར་ན་ང་རང་ཚོ། འཇིག་རྟེན་འདིའི་ཐོག་ལ་འཇིག་རྟེན་བཀོད་པ་པོ་འདོད་པའི་ཆོས་ལུགས་དང། བཀོད་པ་པོ་མི་འདོད་པའི་ཆོས་ལུགས་མང་པོ་ཅིག་ཡོད་པའི་ནང་ནས། འཇིག་རྟེན་བཀོད་པ་པོ་མི་འདོད་པ་དེ་ལ་ཡང་གྲངས་ཅན་ལྷ་མེད་པ་དང་ད་ག་ནང་བཞིན་པའི་གཅེར་བུ་པ་དེ་ཡོང་གི་ཡོད་རེད་པ། ཡོང་གི་ཡོད་རེད་དེ་གྲངས་ཅན་ལྷ་མེད་པ་འདྲ་པོ་བྱུང་སོང་ན། ཨ་ནི་ཕ་གི་ཅིག་གིས་འཇིག་རྟེན་བྱེད་པ་པོ་ཁས་ལེན་གི་ཡོད་མ་རེད་དེ་ཡིན་ན་ལས། ཨ་ནི་རྩ་བའི་རང་བཞིན་རྣམ་པར་འགྱུར་མིན་ལ་གསུངས་པ་ནང་བཞིན་བྱས་རྩ་བའི་རྒྱུ་ཕར་ཐུག་འགྲོ་དུས་ག་ལ་རྒྱུ་རྟག་པ་ཅིག་ལ་བྱས་ནས་ཨ་ནེ་ཕ་གི་ཅིག་གི་ད་གང་ལྟར་རྣམ་འགྱུར་འབྲས་བུ་དེ་འདྲའི་དེ་གྲུབ་པ་དེ་ཁས་ལེན་གྱི་ཡོད་རེད་པ། འོ་དེ་འདྲ་ཡིན་དུས་ག་ལ། འདི་སྐྱེས་པའི་ཕྱིར་འདི་སྐྱེ་བ་ཟེར་དེ་གས། རྣམ་བཅད་ལ་བི་ཀ་ཅི་ཀའི། ཕྱི་ནང་གི་སྣོད་བཅུད་ཀྱི་འཇིག་རྟེན་དེ་གས་དེ་ག་རེ་ཟེར་ན། རྒྱུ་རྟག་པ་ལས་བྱུང་བ་དེ་ཕར་བཀག་ནས་ཡོངས་གཅོད་ལ་ག་རེ་ཟེར་ན། ཨ་ནེ་མི་རྟག་པའི་རྒྱུ་ལས་བྱུང་བ། འོ་དེ་བསྟན་པ་དང་ད་ག་ནང་བཞིན་པས། གང་འདི་མ་རིག་པའི་རྐྱེན་གྱིས་འདུ་བྱེད་གསུངས་པ་དེ་གས། རྒྱུ་ལས་བྱུང་བ་ཡིན་ན་ལས་ཨ་ནེ་རང་རང་གི། འབྲས་བུ་དེ་སྐྱེད་ནུས་ཀྱི་རྒྱུ་ལས་བྱུང་བ། རང་རང་གི། འབྲས་བུ་སྐྱེད་ནུས་ཀྱི། རང་རང་གི་འབྲས་བུ་དེ་སྐྱེད་པའི་ནུས་པ་ཡོད་དེ་གའི་རྒྱུ་དེ་ལས་འབྲས་བུ་དེ་འབྱུང་བས་ན་ཕར་བཀག་ཡོང་དུས་གང་ལ་མི་མཐུན་པའི་རྒྱུ་ལས་བྱུང་བ་དེ་བཀག་ཡས། འོ་དེ་འདྲ་དེ་ཚོ་འདོད་ན་དེ་དེ། དངོས་གནས་དྲང་གནས་ཕ་གི་ཅིག་གིས་ད་གང་ལྟར་ཧ་ལས་པའི་རྣམ་དཔྱོད་རེད་བསམ་གྱི་འདུག། ཀུན་བཏུས་ནང་ལ་གསུངས་པ་ནང་བཞིན་ཀུན་བཏུས་ཁུངས་དྲངས་བྱས་ནས་གཡོ་བ་མེད་པའི་རྐྱེན་ལས་བྱུང་བ་དང་མི་རྟག་པའི་རྐྱེན་ལས་བྱུང་བ་དང་ནུས་པའི་རྐྱེན་ལས་བྱུང་བ་ཟེར་ཡས་དེ་ཁུངས་དྲངས་བྱས་ནས་ཨ་ནི་ད་གང་ལྟར། ཡ་གི་སཱ་ལུ་ལྗང་པའི་མདོ་བཀའ་ནས་གསུངས་བདེ་གི། ཨ་ནི་བྱུང་ཚན་གསུམ་འདིའི་དོན་དག་འདི་སྦྱར་བྱས་གསུངས་བསྡད་ཀྱི་འདུག་ག་དེ་དངོས་གནས་ཞིབ་པོ་ཅིག་ད་ཧ་ལས་པ་རེད་ཤག། འོ་དེ་འདྲ་རེད་ཤག་ཅིག་བྱས། དེ་ནས་མཚན་ལྡན་གཞུང་དོན་བཤད་པའི་ཁ་ཐུག་རྟེན་འབྲེལ་ངོ་བོ་དང་ཨ་ནེ་ད་ག་ནང་བཞིན་པས། རྟེན་འབྲེལ་དེ་ལ་ཡང་བྱེ་བྲག་སྨྲ་བའི་ལུགས་ལ་སྐད་ཅིག་མའི་རྟེན་འབྲེལ་དང་འབྲེལ་བ་ཅན་གྱི་རྟེན་འབྲེལ་རྒྱུན་ཆགས་པའི་རྟེན་འབྲེལ། གནས་སྐབས་རྟེན་འབྲེལ་བཅས་དབྱེ་སྟངས་དབྱེ་ལུགས། ཨ། འོ་གཅིག་གི་རྣམ་གཞག་ཅེས་གསུངས་ཡས།

དེ་སྐད་ཅིག་རྒྱུན་ཆད་འགྲོ་འདུག་བ་སེམས་ཅན་རེད་བ། ད་གང་ལྟར་ཕྱི་མཐའ་ཡོད་པ་ཟེར་ན་མི་འདུག་ད་གང་ལྟར་ཕ་གི་ཅིག་ལམ་མ་གོམས་གོམས་པ་ལ་མ་ལྟོས་པས་ཨ་ནེ་འཁོར་བ་རྒྱུན་ཆད་འགྲོ་བའི་རྣམ་གཞག་ཅིག་ཡོང་གི་ཡོད་རེད་བ། འོ་དེའི་ཁ་ཐུག་ལ་ཡིན་ན་ཡང་ཉོན་མོངས་པ་ལས་ཉོན་མོངས་དང་དེ་ལས་གཞི་དང་ཉོན་མོངས་སྐྱེ་གསུངས་ཡས་དེ་ཕར་འཆད་པའི་ཁ་ཐུག་ལ་ཡང་ཨ་ནེ་གཅིག་གིས་ད་ཉོན་མོངས་པ་སྲེད་པ་ལས་ཉོན་མོངས་པ་ལེན་པ་སྐྱེས་འདུག་ད་ག་ནང་བཞིན་པས། ཚོར་བའི་བར་ནི་རྒ་ཤི་ཡིན་གསུངས་པའི་ཁ་ཐུག་ལ་ཡང་བྱེ་བྲག་སྨྲ་བའི་ལུགས་ལ་ཡང

རེད་བ་བ་དི་བོ་དོ་ཤི། བ་དི་བོ་དོ་རྒ་ཤི་སྟེ་འདི་ཡིན་པ་ཡིན་དུས་ག་ལ་རྒ་ཤི་ལ་བརྟེན་ནས་སྲིད་པ་འབྱུང་འདུག། དེ་སྲིད་པ་མ་རིག་པ་ལས་གསུངས་འདུག། དེ་ཡིན་དུས་གང་ལ་རྒན་གྱིས་གསུངས་པ་ནང་བཞིན་བྱས་ནས། རྟེན་འབྲེལ་སོ་སོའི་སོ་སོའི་གནས་སྐབས་ལ་ཡང་མ་རིག་པ་རེ་རེ་ཡོད། རྨོངས་ཙམ་གྱི་མ་རིག་པ་རེ་རེ་ཡོད་པ་འདི། ད་ཐག་ཆོད་པ་རང་རེད་ཤག། རྩ་བའི་ཆ་ནས་གྲུབ་མཐའ་གོང་མ་དང་མི་འདྲ་བས། བྱེ་བྲག་སྨྲ་བའི་ལུགས་ལ་ཡིན་ན། སྲིད་པའི་རྩ་བ་ཕྲ་རྒྱས་དྲུག། རེད་བ་ཁོའི་རྩ་བ་དེ་ལ་ཡང་ཕྲ་རྒྱས་དྲུག་བཞེད་ཀྱི་འདུག་བ། འདི་གཅིག་རེད། ད་ག་ནང་བཞིན་པའི་རྒན་གྱིས་གསུངས་པ་ནང་བཞིན། མ་རིག་པ་དང་མ་རིག་པའི་རྟེན་འབྲེལ་ཁྱད་པར་ཕྱེ་བ་དེ་དངོས་གནས་རང་བཞག་དགོས་ཀྱི་ཡོད་ས་རེད་བསམ་པ་ཞིག་འདུག། རེད་བ། བྱེ་བྲག་སྨྲ་བའི་ལུགས་ལ། ཨ་ནི་ཅིག་གིས་སྲེད་པའི་ཡན་ལག་གི་སྐབས་སུ་ཡིན་ན་ལས་མ་རིག་པའི་རྟེན་འབྲེལ་བཞག་ཆོག་ས་རེད། ལེན་པའི་སྐབས་སུ་ལས་མ་རིག་པའི་རྟེན་འབྲེལ་བཞག་ཆོག་ས་རེད།

རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་རྣམ་གཞག་དེ་ང་ཚོ་གཅིག་བྱེད་དུས་གང་ལ་གྲུབ་མཐའ་བཞི་ག་ལ་སྦྱར་བྱས་ནས་ཡོད་པ་དེ་དཀོན་པོ་རང་ཅིག་ཡོད་རེད་དེ། ངས་ད་ལྟ་མཐོང་བ་དེ་དེ་ཆོས་རྗེ་གོ་རམས་པ་བསོད་ནམས་སེང་གེས་མཛད་པའི། རྟེན་འབྲེལ་གྱི་རྣམ་གཞག་འཁོར་འདས་གསལ་བའི་མེ་ལོང་རེད་བ། འཁོར་འདས་རབ་གསལ་དེའི་ནང་ལ་དངོས་གནས་དྲང་ནས་ཡག་པོ་ཞུ་ཅིག། བྱེ་བྲག་སྨྲ་བ་ནས་བཟུང་སྟེ་དབུ་མ་བའི་བར་གྱི་རྟེན་འབྲེལ་ཡན་ལག་བཅུ་གཉིས་གོ་བ་གོ་ཚུལ་རིམ་པའི་རྣམ་གཞག་དེ་ཡག་པོ་ཞེ་ཅིག་གསུངས་བཞག་ད་དེའི་ནང་ལ་དམིགས་བསལ་ག་རེ་འདུག་ཟེར་ན། རྟེན་འབྲེལ་ཡན་ལག་བཅུ་གཉིས་ང་ཚོ་བོད་སྐད་གཟིགས་ཡོད་ད།

གཙོ་སྐྱོང་བ་དགེ་བཤེས་ལྷ་རམས་པ་ངག་དབང་འདུས་ལགས་གླེང་སློང་བ་ཉམས་ཞིབ་བདེ་ཆེན་ལགས་རྣམ་པ་གསུམ་ལ་ཐུགས་རྗེ་གནང་ད་ལྟ་དེའི་བར་དུ་ལ
ཆུ་ཚོད་བཅུ་གཉིས་དང་ཕྱེད་ཀ་ཡོལ་སོང་དེ་ནས་ནི་མ་གྲོས་རྗེས་སྐུ་གསེང་གནང་རྗེས་ནི་ཞལ་ལག་གནང་རོགས་གནང་ཡང་ཚོགས་ཐེངས་གཉིས་པ་དེ་ཆུ་ཚོད་གཉིས་པ་ལ་ཏག་ཏག་ལ་དེ་ནང་ནས་ཚོགས་ཁང་ནང་ནས་འཚོགས་པ་ཞིག་གནང་རོགས་གནང་ཐོ་ཆེ་ན།